གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་པ་པོ་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅུ་གསུམ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དགུ་པའི་ཚེས་ཉེར་བདུན་གཟའ་ལྷག་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་མིའི་དབུ་ཁྲིད་གོང་ས་ཏཱ་ལའི་བླ་མ་མཆོག་གཙོས་པའི་བོད་ཀྱི་ནང་པའི་ཆོས་བརྒྱུད་ཀྱི་དབུ་ཁྲིད་ཡང་སྲིད་དང་ཆོས་ལུགས་ཀྱི་གནད་དོན་ལ་རྒྱ་ནག་གཞུང་གིས་ཐེ་ཇུས་མཛད་བཞིན་པ་དེ་མཚམས་འཇོག་དགོས་པའི་སྐོར་ཡོ་རོབ་མནའ་འབྲེལ་མཐུན་ཚོགས་ཀྱི་ནང་པའི་མཐུན་ཚོགས་ཀྱིས་བསྒྲགས་གཏམ་སྤེལ་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ང་ཚོའི་གསར་འགོད་པས་གནས་ཚུལ་གཏོང་བ་དང། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་དང་མཐའ་མཇུག་ཏུ་རྒྱ་ཡིག་གི་ཚགས་པར་དང་བརྒྱུད་ལམ་ཐོག་བོད་ཀྱི་གནད་དོན་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གཙོས་པའི་བོད་ཀྱི་ནང་པའི་ཆོས་ཚོགས་ཀྱི་དབུ་ཁྲིད་ཀྱི་ཡང་སྲིད་དང་ཆོས་ལུགས་ཀྱི་གནད་དོན་ལ་རྒྱ་ནག་གཞུང་གིས་ཐེ་ཇུས་མཛད་བཞིན་པ་དེ་མཚམས་འཇོག་དགོས་པའི་སྐོར་ཡོ་རོབ་མནའ་འབྲེལ་མཐུན་ཚོགས་ཀྱི་ནང་པའི་མཐུན་ཚོགས་ཀྱིས་ཡོངས་ཁྱབ་བསྒྲགས་གཏམ་སྤེལ། དེ་ཡང་ཁ་རྩང་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་དྲུག་ཉིན་ཡོ་རོབ་ཀྱི་སྦེལ་ཇམ་རྒྱལ་ཁབ་ཀྱི་རྒྱལ་ས་སྦུར་སིལ་དུ་རྟེན་གཞི་བྱས་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་བཞི་ཉིན། ཡོ་རོབ་མནའ་འབྲེལ་མཐུན་ཚོགས་ཀྱི་ནང་པའི་ལོ་འཁོར་གྱི་ལྷན་ཚོགས་དེ་བཙུགས་པའི་ཐོག་ནས་མཐུན་ཚོགས་དེའི་ནང་པའི་མཐུན་ཚོགས་ཀྱི་སྐུ་ཚབ་རྣམས་ནས་སྤྱི་མོས་ཀྱི་ཐོག་ནས་གཏན་འབེབས་གནང་སྟེ་རྒྱ་ནག་གཞུང་གིས་བོད་མིའི་དབུ་ཁྲིད ྋགོང་ས་ཏཱ་ལའི་བླ་མ་མཆོག་གཙོས་པའི་བོད་ཀྱི་ནང་པའི་ཆོས་ཚོགས་ཀྱི་དབུ་ཁྲིད་ཀྱི་ཡང་སྲིད་དང་ཆོས་ལུགས་ཀྱི་གནད་དོན་ལ་རྒྱ་ནག་གཞུང་གིས་ཐེ་ཇུས་མཛད་བཞིན་པ་དེ་མཚམས་འཇོག་དགོས་པའི་སྐོར་ཡོངས་ཁྱབ་ཀྱི་བསྒྲགས་གཏམ་སྤེལ་ཡོད་པའི་གནས་ཚུལ། སྤེལ་འདུག། ཡང་ཡོ་རོབ་ཀྱི་ནང་པའི་མཐུན་ཚོགས་ཀྱི་སྐུ་ཚབ་འཐུས་མི་རྣམས་ནས་བསྒྲགས་གཏམ་དེའི་ནང་གོང་ས་ཏཱ་ལའི་བླ་མ་མཆོག་གི་སྐུ་ཡི་ཡང་སྲིད་ངོས་འཛིན་མཛད་པའི་བླ་ན་མེད་པའི་དམིགས་བསལ་གྱི་ཐོབ་ཐང་དེ་ནི་བོད་མི་དང་དགའ་ལྡན་ཕོ་བྲང་ལ་ཡོད་པ་ཞིག་ཡིན་པ་མ་ཚད་དེ་ཡང་བོད་ཀྱི་ནང་པའི་རིག་གཞུང་གི་མཛད་སྒོ་དང་མཐུན་པའི་ཐོག་ནས་གནང་དགོས་པ་ཞིག་ཡིན་པ་གསལ་སྟོན་གནང་ཡོད་པ་དང་དེ་བཞིན་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་གཞུང་གིས་བསྐོ་བཞག་མཛད་པའི་བོད་ཀྱི་ནང་པའི་བླ་སྤྲུལ་ལ་ངོས་ལེན་བྱེད་རྒྱུ་མེད་པའི་འབོད་སྐུལ་ཞུས་གདའ། ཡང་དེ་དང་མཚུངས་མཚུངས་རྒྱ་ནག་གཞུང་གིས་གོང་ས་ཏཱ་ལའི་བླ་མ་མཆོག་གི་སྐུ་ཚབ་དང་ལྷན་དུ་འབྲེལ་མོལ་སླར་གསོ་གནང་སྟེ་བོད་རྒྱ་གཉིས་དབར་གྱི་དཀའ་རྙོག་དེ་སེལ་ཐབས་བྱེད་དགོས་པའི་འབོད་སྐུལ་ཞུས་གདའ། ཡང་སྦེལ་ཇམ་གྱི་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་ཡོ་རོབ་ནང་པའི་མཐུན་ཚོགས་ཀྱི་ངོས་ནས་ད་རེས་གནད་དོན་དང་འཚམ་པའི་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་དང་མཐུན་པའི་ཐོག་ལ་རྒྱབ་སྐྱོར་གནང་བ་དེ་ལ་དགའ་བསུ་ཞུས་ཡོད་པ་བཅས་ཀྱི་གནས་ཚུལ་ཐོན་གདའ། ཡང་ཡུ་རོབ་མཐུན་ཚོགས་ཀྱིས་བོད་ནང་གི་གཏན་འཇགས་སློབ་གྲྭའི་གནད་དོན་ཐེ་བའི་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བཏང་དང་གཏོང་བཞིན་པའི་གནད་དོན་ཐད་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འདུ་ཐེངས་ལྔ་བཅུ་ང་བཞི་པའི་ཐོག་སྤྱི་ཟླ་དགུ་པའི་ཚེས་ཉི་རྩ་དྲུག་ཉིན་ཚོགས་འདུའི་འགྲོ་ལུགས་ཀྱི་ལས་རིམ་ཨང་བཞིའི་སྐབས་སུ་གླེང་སློང་གནང་ཡོད་པའི་གནས་ཚུལ་ཐོན་གདའ། དེའང་ཉེ་ཆར་ད་རེས་སྤྱི་ཟླ་དགུ་པའི་ཚེས་བཅུ་གཅིག་ནས་སྤྱི་ཟླ་བཅུ་པའི་ཚེས་བཅུ་གསུམ་བར་སུད་སི་ཇི་ནི་ཝ་ལ་ཚུགས་བཞིན་པའི་དུས་སྐབས་དེ་ལ། ད་རེས་སྤྱི་ཟླ་དགུ་པའི་ཚེས་ཉི་རྩ་དྲུག་ཉིན་ཡུ་རོབ་མཐུན་ཚོགས་ཀྱིས་ཚོགས་འདུའི་ལས་རིམ་བཞི་པའི་སྐབས་སུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ལ་ཐུགས་འཚབ་ཡོད་པའི་རྒྱལ་ཁབ་དང་ཡུལ་ལུང་ཁག་ཐེར་འདོན་བྱས་པའི་ཁོངས་སུ་ཡུ་གུར་མི་རིགས་ཀྱི་ཐོག་ལ་དྲག་གནོན་བྱས་པའི་གནད་དོན་གླེང་བ་དང། དེ་བཞིན་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཚབས་ཆེ་རུ་འགྲོ་བཞིན་པའི་སྒྲུབ་བྱེད་དུ་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭའི་ནང་བཙན་ཐབས་ཀྱིས་བཅུག་པ་དང་བོད་མིའི་རིགས་རྫས་བསྡུ་རུབ་བྱེད་བཞིན་པ་རྣམས་ལུང་འདྲེན་བྱས་གདའ་ལ་བོད་མི་དང་ཡུ་གུར་མི་རིགས་ཐེ་བའི་མི་རིགས་དང་སྐད་ཆོས་ལུགས་ཀྱི་ཆ་ནས་གྲངས་ཉུང་ཚོ་དང་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ་དང་གསར་འགོད་པ་བཅས་ལ་ལྟ་སྲུང་ནན་པོ་བྱས་ཏེ་འཇུ་བཟུང་འོག་ཚུད་ནས་རྡུང་རྡེག་མནར་གཅོད་དྲག་པོ་ཕོག་པའི་ཉེན་ཁ་ཡོད་པ་འགྲེལ་བརྗོད་གནང་གདའ། ཡོ་རོབ་མཐུན་ཚོགས་ཀྱིས་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ཀྱི་ཚོགས་འདུའི་ཐོག་སྤྱན་སྒྲོན་གནང་བའི་སྙན་ཞུའི་ནང་རྒྱ་ནག་གཞུང་གིས་བཙོན་འཇུག་དང་དོ་དམ་བྱས་པའི་མི་སྣ་གློད་བཀྲོལ་དགོས་པའི་མིང་གཞུང་བཏོན་པའི་ནང་སྒོ་ཤེས་རབ་རྒྱ་མཚོ་ལགས་དང། རིན་ཆེན་ཚུལ་ཁྲིམས་ལགས་བཀྲ་ཤིས་རྡོ་རྗེ་ལགས་སོགས་བོད་མི་ཁག་ཅིག་བཙོན་པ་དང་མི་སྣ་དོ་དམ་འོག་ཡོད་པ་གྲགས་ཅན་མང་པོ་མཉམ་མིང་འདོན་བྱས་ཡོད་པ་རེད་གདའ། རྣམ་པ་ཚོས་ད་ལྟ་གསན་ཡོད་ལེ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད་ད་ནི་བཙན་བྱོལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ། མུ་མཐུད་དུ་ཚུགས་མ་ཐུབ་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་བར་གསན་རོགས། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ནང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་ནག་གི་གསང་ཉུལ་དང་འབྲེལ་བ་ཡོད་མེད་ཀྱི་གནད་དོན་དང་འབྲེལ་ནས་གྲོས་ཚོགས་ཀྱི་ལས་རིམ་གཞན་ཁག་འགྲོ་ཐུབ་མེད་པ་མ་ཟད་གྲོས་ཚོགས་ཚོགས་མ་ཐུབ་པའི་གནས་སྟངས་མུ་མཐུད་གནས་མུས་ཁྲོད་འདི་ཚེས་ཉི་ཤུ་རྩ་ལྔ་ཉིན་མདོ་སྟོད་སྤྱི་འཐུས་དཀོན་མཆོག་ཡར་འཕེལ་ལགས་ཀྱིས་གསར་འགོད་པར་གསུངས་པའི་ནང། ད་ལྟའི་ཆར་གལ་ཆེ་ཤོས་ཤིག་ནི་བདེ་སྲུང་ལས་ཁུངས་ཀྱིས་གསལ་བཤད་གང་མགྱོགས་གནང་རྒྱུ་དེ་ཡིན་པས་བདེ་སྲུང་ལས་ཁུངས་ཀྱིས་རྒྱ་མིའི་གསང་ཉུལ་དང་འབྲེལ་བའི་གནད་དོན་དེ་གཙང་བཟོ་མ་བྱེད་བར་དུ་གྲོས་ཚོགས་མུ་མཐུད་ཚོགས་རྒྱུ་ཁག་པོ་ཡིན་པར་འགྲེལ་བརྗོད་གནང་ཡོད་པ་རེད། འདི་ཚེས་ཉི་ཤུ་རྩ་དྲུག་ཉིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་སུ་གྲོས་ཚོགས་ཚོགས་ཐུབ་མིན་དེ་བདེ་སྲུང་ལས་ཁུངས་དང་འབྲེལ་བ་ཡོད་མེད་སྐོར་བཅར་འདྲི་ཞུས་པར། གྲོས་ཚོགས་ཚོགས་དང་མི་ཚོགས་དེ་སྤྱི་འཐུས་རྣམ་པ་ཚོར་འགན་ཡོད་པ་ལས་བདེ་སྲུང་ལས་ཁུངས་དང་འཛིན་སྐྱོང་ངོས་ནས་འགན་འཁུར་ཐབས་བྲལ་ཞིང་བདེ་སྲུང་ལས་ཁུངས་ཀྱི་ངོས་ནས། གྲོས་ཚོགས་ནང་དུ་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མིའི་གསང་ཉུལ་དང་འབྲེལ་བ་ཡོད་པའི་སྐོར་བཤད་རྒྱུ་མ་བྱུང། འོན་ཀྱང་གནད་དོན་དེ་གཙང་བཟོ་ཡོང་སླད་བདེ་སྲུང་ལས་ཁུངས་ཀྱིས་འབད་བརྩོན་ཞུ་མུས་ཡིན་པ་འགྲེལ་བརྗོད་གནང་བྱུང། གནས་ཚུལ་ཡོང་ཁུངས་དེ་ག་དེ་ལ་འབྲེལ་བ་བྱས་བྱས་དགོས་ཀྱི་ཡོད་པ་དང་ང་ཚོའི་ཐོག་ནས་ནས་འབད་བརྩོན་ཞུ་གི་ཡིན་ཟེར་ནས་ནི་གྲོས་ཚོགས་ལ་དེའི་ཉི་མ་གཅིག་སྔས་དེ་ལ་དེ་བཞིན་ཏ་རིག་ཉི་ཤུ་རྩ་གཉིས་མིན་འགྲོ་རྩ་གཅིག་མིན་འགྲོ་དེ་འདྲའི་ཅིག་ཏུ་ད་ཞུས་པ་རེད། འདི་ད་ག་རང་བྱས་ནས་ང་ཚོ་འགྲོ་བསྡད་ཀྱི་ཡོད་ཨ་ནི་ཚོགས་གཙོ་རྣམ་པ་གཉིས་ཀས་དེ་འདྲའི་ལམ་སྟོན་ཕེབས་སྲིད་ང་རང་བསམ་ན་ནི་ཅིག་སྤྱི་འཐུས་རྣམ་པ་ཚོ་གི་ནི་རེད། གྲོས་ཚོགས་ཚོགས་གནང་ཐུབ་ཡ་གང་ལ་དགོངས་པ་བཞེས་གནང་ཐུབ་ན་ཡག་པོ་རེད་བསམ་དྲན་གྱི་འདུག་ང་ཚོས་དེ་ནི་གཞན་ལ་བསྟུན་བྱས་ནས་དགོས་ཡ་གི་གནད་དོན་ཞིག་ཆགས་ཀྱི་ཡོད་ད་ང་ལ། ཨ་ནི་ང་ཚོས་དེའི་ནང་ལ་ཉི་མ་གཅིག་འགོར་གྱི་རེད་པས་ཉི་མ་གཉིས་འགོར་གྱི་རེད་པས་ཉི་མ་གསུམ་འགོར་གྱི་རེད་པས་ཟེར་ནས་བརྒྱ་ཆ་བརྒྱ། དུས་ཚོད་དེ་འདྲའི་ཅིག་གི་ནང་ལ་ཚར་ས་རེད་ཟེར་ནས་ཞུ་ཐུབ་ཡག་དེ་དཔེ་ཁག་པོ་རེད་བཞག། ཁ་སྔོན་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱི་ལམ་སྟོན་འོག་གྲོས་ཚོགས་མུ་མཐུད་ཚོགས་ཐུབ་ཐབས་སྐོར་དང་གཞི་རིམ་མི་མང་རེ་འབོད་ཚོགས་པའི་ལས་འགུལ་དང་འབྲེལ་བའི་སྐོར་བཅས་བརྗོད་གཞི་གཉིས་ཀྱི་ཐོག་སྤྱི་འཐུས་རྣམ་པའི་དབར་བཞུགས་མོལ་ཚོགས་འདུ་འཚོགས་ཐབས་གནང་ཡོད་ཀྱང་མདོ་སྨད་སྤྱི་འཐུས་བཅུ་དང་དབུས་གཙང་སྤྱི་འཐུས་བརྒྱད། དེ་བཞིན་ཡུ་རོབ་སྤྱི་འཐུས་གཅིག་བཅས་ཁྱོན་སྤྱི་འཐུས་བཅུ་དགུ་མཉམ་ཞུགས་བྱས་མེད་པར་བརྟེན། བཞུགས་མོལ་ཚོགས་འདུ་འཚོགས་ཐུབ་མེད་པ་དང། འདི་ཚེས་ཉི་ཤུ་རྩ་ལྔ་རེས་གཟའ་ཟླ་བའི་ཉིན་གོང་ཞུས་བཞུགས་མོལ་ཚོགས་འདུར་མཉམ་ཞུགས་མི་བྱེད་མཁན་སྤྱི་འཐུས་ཐུན་མོང་ནས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང། སྤྱི་འཐུས་སྒེར་སོ་སོར་གོང་ཞུས་བརྗོད་གཞི་གཉིས་ཀྱི་སྐོར་བཞུགས་མོལ་ཚོགས་འདུ་ཞིག་ཡོད་པའི་ཚོགས་བརྡ་འབྱོར་ཡོད་ཀྱང། ཟུར་དུ་གྲོས་ཚོགས་མུ་མཐུད་འཚོགས་ཐུབ་ཐབས་སྐོར་གྱི་བཞུགས་མོལ་ཚོགས་འདུར་བཅར་དགོས་གལ་གང་ཡང་མ་མཐོང་ཞེས་དང། གཞི་རིམ་མི་མང་གིས་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་རེ་འབོད་ཕྱི་གསལ་ནང་གསལ་ཞུས་ཟིན་པས། དེ་ལ་བཞུགས་མོལ་ཚོགས་འདུ་འཚོགས་ནས་དོན་ཕན་ལྡན་པ་ཞིག་ཡོང་བཟོ་གང་ཡང་མ་མངོན་སྟབས་བཞུགས་མོལ་ཚོགས་འདུར་ཚོགས་བཅར་ཞུས་མེད་ཅེས་འཁོད་འདུག། འདི་ཚེས་ཉི་ཤུ་རྩ་དྲུག་ཉིན་གཞི་རིམ་མི་དམངས་རེ་འབོད་ཚོགས་པའི་ལས་འགུལ་སྣེ་ཁྲིད་པ་ཚེ་བརྟན་ཕུན་ཚོགས་ལགས་ཀྱིས། ཏ་རིག་ཉི་ཤུ་རྩ་བརྒྱད་ཀྱི་ཉིན་གུང་ཆུ་ཚོད་གཉིས་པའི་ཐོག་ལ་ང་ཚོ་གི་དེ་མཇུག་བསྡོམས་ཀྱི་མཛད་སྒོ་དེ་ཞུ་བའི་ཐག་གཅོད་ཞུས་པ་ཡིན། ང་ཚོས་སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན་སྤྱི་འཐུས་རྣམ་པ་ཚོ་ཚང་མ་ལོ་ལ་ང་ཚོ་གིས་ཞུ་དགོས་ཡས་ཀྱི་དོན་དག་ཚང་མ་ལོ་ཡར་སྙན་སེང་ཞུས་ཚར་བ་ཡིན། ད་བློ་ཕམ་པ་གཅིག་ལ་ང་ཚོའི་མི་དམངས་ཀྱི་ལས་འགུལ་སྤེལ་ཡོད་དེ། ད་ལྟ་གྲོས་ཚོགས་འདི་ད་མུ་མཐུད་ནས་ཚོགས་མ་ཐུབ་པ་འདི་ལ་མི་དམངས་ཀྱིས་ཧ་ཅང་གི་བློ་ཕམ་ཆེན་པོ་གནང་བསྡད་ཀྱི་འདུག་ཅིག་བྱས་དེ་འདྲ་ཞུ་ཡས་ཡིན། གཞན་ཡང་འདི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་སྔ་དྲོ་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་ལྷན་རྒྱས་ནས་བཞུགས་མོལ་ཚོགས་འདུ་ཞིག་ཚོགས་འདུག་ཅིང་འདི་གའི་གསར་འགོད་པས་བདེ་སྲུང་བཀའ་བློན་མཆོག་ལ་བཀའ་ཤག་གི་བཞུགས་མོལ་ཚོགས་འདུའི་སྐོར་བཀའ་འདྲི་ཞུས་པར། བདེ་སྲུང་བཀའ་བློན་གྱིས་ད་ལྟའི་ཆར་དེའི་ཐོག་ཞུས་པ་ཡིན་ན་ཏག་ཏག་ཞིག་བསྡད་ཀྱི་མེད་པས་གང་ཡང་ཞུ་རྒྱུ་མེད་ཞེས་གསུངས་བྱུང། ཡང་དེ་དང་ཕྱོགས་མཚུངས་འདི་གའི་གསར་འགོད་པས་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ལ་གྲོས་ཚོགས་འཚོགས་མིན་གྱི་གནས་སྟངས་སྐོར་བཅར་འདྲི་ཡོང་ཐབས་ཞུས་ཀྱང་དང་ལེན་གནང་མ་སོང། གཞི་རྩའི་ཆ་ནས་ད་རེས་གྲོས་ཚོགས་ཚོགས་དུས་དྲུག་པ་འདི་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་རྩ་གསུམ་ལོ་ཡི་ལོ་འཁོར་ལས་བསྡོམས་སྙན་སྒྲོན་ཞུ་རྒྱུ་དང་སྤྱི་ཡོངས་བགྲོ་གླེང། བཀའ་ཤག་གི་ལན་འདེབས་གསལ་བཤད་གནང་རྒྱུ་བཅས་ཡིན་ནའང། ད་བར་ཆོས་རིག་ལས་ཁུངས་གཅིག་པུ་ཡི་ལས་བསྡོམས་སྙན་སྒྲོན་དང་བགྲོ་གླེང་ཞུས་ཟིན་པ་ལས་ལས་ཁུངས་གཞན་ཁག་གི་ལས་བསྡོམས་སྙན་སྒྲོན་ཞུ་རྒྱུ་ལྷག་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཐོན་གདའ། དེ་ཡང་ཁ་རྩང་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་དྲུག་ཉིན་རྒྱ་གར་གྱི་དཱ་ཧིན་དུ་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ད་རེས་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་ཏེ་གཟའ་ཟླ་བའི་ཉིན་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་བོད་མིའི་དབུ་ཁྲིད་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱ་གར་རྒྱལ་ས་ལྡི་ལི་ནས་ཡོང་བའི་གསར་འགོད་པ་རྣམས་དང་ལྷན་དུ་བཀའ་མོལ་གནང་སྐབས་སུ་གོང་ས་མཆོག་གིས་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པའི་ཐོག་ནས་ང་ཚོ་ལ་རང་སྐྱོང་ཆ་ཚང་ཞིག་དགོས་པ་དང་དེའི་ཐོག་ནས་ང་ཚོས་རྒྱ་རིགས་ས་ཡ་མང་པོ་ལ་རོགས་པ་བྱེད་ཐུབ་པ་ཡོང་རྒྱུ་ཡིན་པ་དང་ཆབ་སྲིད་ཀྱི་ཐོག་ནས་ལོགས་སུ་ཐོན་པ་མིན་པ། རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་སུ་གནས་འདོད་ཡོད་པ་གསུངས་ཡོད་པའི་གནས་ཚུལ་སྤེལ་གདའ། ཡང་བཙན་བྱོལ་ནས་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་རྣམས་ལ་སྡུག་སྦྱོང་མནར་གཅོད་གཏོང་བཞིན་ཡོད་པའི་དཀྲོག་གཏམ་སྤེལ་བཞིན་པའི་སྐྱོན་བརྗོད་བྱེད་བཞིན་པ་དེ་ལ་གོང་ས་མཆོག་གིས་སྐུ་རྩེད་དང་འབྲེལ་དེ་ལྟར་བྱུང་བ་ཡིན་ན་ཁོང་གིས་རྒྱ་ནག་ནང་གི་མི་མང་གི་ཀླད་པ་གཙང་མ་བཟོ་ཐུབ་པ་ཞིག་ཀྱང་ཡོང་ཐུབ་སྲིད་པའི་སྐོར་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་སྤེལ་གདའ། ཡང་གསར་འགོད་པས་གོང་ས་མཆོག་ལ་ཁོང་བོད་ཀྱི་རྒྱལ་ས་ལྷ་ས་རུ་ཕྱིར་ལོག་གནང་འདོད་ཡོད་མེད་བཀའ་འདྲི་ཞུ་སྐབས་སུ། གོང་ས་མཆོག་གིས་རྒྱ་ནག་ནང་འགྱུར་བ་འགྲོ་བཞིན་ཡོད་པ་དང་བོད་ནང་གི་བོད་མི་མང་པོ་ཞིག་གིས་ཁོང་ལ་དགའ་མོས་ཆེན་པོ་བྱེད་བཞིན་ཡོད་པ་བཞིན་དུ་རྒྱ་རིགས་མང་པོ་ཞིག་གིས་ཀྱང་ཁོང་ལ་དགའ་མོས་ཆེན་པོ་བྱེད་བཞིན་ཡོད་པ། དང་ཁོང་རྣམས་ཀྱིས་ང་བོད་དུ་ཕྱིར་ལོག་ཐུབ་པའི་རེ་འདུན་བྱེད་བཞིན་ཡོད་པ་སོགས་ལ་བརྟེན་ནས་ཁོང་བོད་དུ་ཕེབས་འདོད་ཡོད། འོན་ཀྱང་བོད་ནང་དུ་གནས་འདོད་མེད་པ་ནི་ལྷ་ས་དེ་ས་ཆ་ཧ་ཅང་ཁ་མཐོ་བ་ཞིག་ཡིན་པ་དང་རྡ་རམ་ས་ལ་ནི་ད་ལྟའི་སྐབས་སུ་ངའི་འཕྲོད་བསྟེན་ལ་འཕྲོད་ཤོས་ཞིག་ཡིན་པ་སོགས་གསུངས་ཡོད་པའི་གནས་ཚུལ་ཐོན་གདའ། ཡང་རྒྱ་གར་ཝཱ་ར་ནཱ་སི་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ལོ་ཙཱ་བ་རྣམ་པས་པཱ་ལིའི་སྡེ་སྣོད་གསུམ། བོད་བསྒྱུར་གནང་བའི་ལས་གཞི་ཁོངས་ནས། ཚར་ཏེ་དཔར་སྐྲུན་ཟིན་པ་ཁག་ཅིག་གི་དཔར་ཕུད། གོང་ས་མཆོག་ལ་སྤྱན་འབུལ་ཕུལ་སྐབས་མགོན་པོ་གང་ཉིད་མཆོག་ཐུགས་དགྱེས་ཚོར་གྱི་ཡི་རང་བསྔགས་བརྗོད་མཛད་གནང་གདའ། སྤྱི་ལོ་ཉིས་སྟོང་བཅོ་དགུ་ལོའི་གོང་དུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དགོངས་ལམ་སྟོན་ལྟར། ཝཱ་ར་ཎཱ་སི་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་ལོ་ཙཱ་བ་རྣམ་པས་པཱ་ལིའི་སྡེ་སྣོད་གསུམ་ཡོངས་རྫོགས་བོད་བསྒྱུར་གནང་རྒྱུའི་ལས་གཞི་དབུ་འཛུགས་གནང་ཡོད་པའི་ཁོངས་ནས། བོད་བསྒྱུར་ཞུས་པའི་ཕྱག་དེབ་དཔེ་སྐྲུན་ཟིན་པ་ཁག་ཞིག་གི་པར་ཕུད་ཟླ་འདིའི་ཚེས་ཉིས་རྩ་དྲུག་ཉིན་ལས་གཞི་དེའི་ནང་གི་ལོ་ཙཱ་བ་བདུན་ཡོད་པའི་ཁོངས་ནས་བཞི་ཡིས། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་མཇལ་ཁ་དང་སྦྲགས་སྤྱན་འབུལ་ཞུ་སྐབས་སུ་མགོན་པོ་གང་ཉིད་ནས་ཐུགས་དགྱེས་ཚོར་གྱི་ཡི་རང་བསྔགས་བརྗོད་ཀྱིས་ཐུགས་རྗེ་ཆེ་ཞེས་བཀའ་གནང་ཡོད་པ་རེད་ད། རྗེས་སུ་ཡི་རངས་ཡོད། ཐུགས་རྗེ་ཆེ། གཞི་རྩའི་ལས་འཆར་དེ་ནི ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་ལྟར་དགའ་ལྡན་ཕོ་བྲང་ཡིག་ཚང་གི་ཡང་སྟེང་རིན་པོ་ཆེ་མཆོག་ནས་པཱ་ལིའི་བཀའ་བསྟན་ཡོངས་རྫོགས་བོད་བསྒྱུར་གྱི་ཆེད་དུ་ཝཱ་ཎ་དབུས་གཙུག་ལག་སློབ་གཉེར་ཁང་གི་དགེ་བཤེས་བློ་བཟང་རྡོ་རྗེ་རབ་གླིང་ལགས་སུ་འབྲེལ་བ་གནང་བའི་བརྒྱུད་ནས་དགེ་བཤེས་ལགས་ནས་ཀྱང་ཝཱ་ར་ཎཱ་སིའི་པཱ་ལི་དང་ལེགས་སྦྱར་གྱི་ཐོག་མཁྱེན་རབ། ཡངས་པའི་ལོ་ཙཱ་བ་རྒན་གཞོན་བར་གསུམ་དང་འབྲེལ་བ་གནང་སྟེ་ཝཱ་ར་ཎཱ་སིའི་ལོ་ཙཱ་བ་རྣམ་པས་རྒྱལ་བའི་བཀའ་སློབ་ཆ་ཤས་སུ་བསྒྲུབ་རྒྱུའི་གོ་སྐབས་ཐོབ་པར་དགའ་ཚོར་ཆེན་པོའི་ངང་ནས་ཡང་སྟེང་རིན་པོ་ཆེ་མཆོག་གིས་བཀའ་མངགས་གནང་བ་ལྟར་ལོ་ཙཱ་བ་རྒན་གཞོན་བདུན་ནས་མདོ་སྡེ་སྡེ་སྣོད་ཀྱི་ནང་ཚན་ལུང་རིང་སྡེ་ལ་པོད་གསུམ་དང། ལུང་བར་མ་སྡེ་དང་དེ་བཞིན་པཱ་ལི་སྐད་ཀྱི་སྡེ་སྣོད་གསུམ་གའི་དཀར་ཆག་དང་པཱ་ལི་སྐད་ཀྱི་ནང་ཞལ་འདོན་ཕྱོགས་བསྡེབས། བསྒྱུར་གནང་བ་བཅས་ཀྱི་ཕྱག་དེབ་པར་ཕུད་གོང་ས་མཆོག་ལ་སྤྱན་འབུལ་ཞུས་གནང་ཡོད་པ་རེད་ད། ད་ནི་དེ་སྐོར་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉམས་ཞིབ་སྡེ་ཚན་གྱི་ནང་ཚན་བསྐྱར་གསོ་སྡེ་ཚན་གྱི་འགན་འཛིན་འབུམ་རམས་པ་བློ་བཟང་རྡོ་རྗེ་རབ་གླིང་ལགས་ཀྱིས་ངོ་སྤྲོད་གནང་གདའ།

གནས་ཚུལ་རྩོམ་སྒྲིག་བྱས་པ་གཤམ་དུ་གསན་རོགས། རྒྱ་གར་ཨ་རུ་ན་ཅལ་མངའ་སྡེ་ནས་ཡིན་པའི་རྩེད་འགྲན་པ་ཁག་ཅིག་རྒྱ་ནག་གི་ནང་ལ་འཚོགས་རྒྱུ་ཡི་ཨེ་ཤེ་ཡ་མངའ་ཁུལ་ནང་གི་ལུས་རྩལ་འགྲན་རྩོད་ཞིག་གི་ཆེད་དུ་རྒྱ་ནག་གི་ནང་ལ་བསྐྱོད་དགོས་ཡོད་པ་རེད། འོན་ཀྱང་རྒྱ་ནག་གིས་ཨ་རུ་ན་ཅལ་བོད་ཀྱི་ས་ཁོངས་ཡིན་པ་བརྗོད་ནས་རྒྱ་གར་མི་སེར་གྱི་ཕྱི་སྐྱོད་ལག་ཁྱེར་གྱི་སྟེང་ནས་ཐོངས་མཆན་ཝི་ཛ་སྤྲོད་མེད་པ་རེད།

ད་ལྟའི་གི་གནས་སྟངས་འདྲ་ཅིག་ཆགས་པ་ཡིན་པ་ཡིན་ན་ད་ལྟ་འཕགས་བོད་ས་མཚམས་ཐོག་ལ་ཡ་ད་རྒྱ་དཀར་ནག་གཉིས་ཀྱི་རྩོད་རྙོག་དེ་སྡུག་རུ་མ་གཏོགས་ཡག་རུ་ནས་འགྲོ་གི་ཡོད་མ་རེད་དེ་བྱེད་དུས་ཙམ་པ་ད་རྒྱ་ནག་གི་ད་ད་ལྟའི་གི་གནས་སྟངས་དེ་འདི་མུ་མཐུད་ནས་བྱས་པ་ཡིན་པ་ཡིན་ན་ད་མ་འོངས་པ་ལ་ཡ་ད་ས་མཚམས་གི་གནད་དོན་དེ་ལ་ཡ་བསམ་བློ་བཏང་ཡ་ད་གོ་བསྡུར་བྱས་ཡ་དེ་ཐོག་ལ་ཡ་འགོག་རྐྱེན་ཅིག་བཟོ་གི་རེད། གཉིས་པ་དེ་ཡིན་པ་ཡིན་ན་ད་ཅིག་རྒྱ་ནག་གི་ས་ཆ་བདག་དབང་བཙུགས་གི་ཡོད་པ་དེ་གསལ་པོ་གསལ་རྐྱང་ཆགས་བསྡད་ཡོད་རེད་ཨ་ནི་ཐོངས་མཆན་མ་སྤྲད་ཡ་རྒྱུ་མཚན་དེ་རྩེད་འགྲན་པ་གཞན་པ་ལ་སྤྲད་ཁོང་ཚོ་ལ་མ་སྤྲད་ཡ་རྒྱུ་མཚན་དེ་ཁོང་ཚོ་ཨ་རུ་ན་ཅལ་ནས་ཡིན་པ་ཡི་གི་རྒྱུ་མཚན་རེད་བ་ལ་དེ་འདྲ་སོང་ཙང་ཨ་ནི་རྒྱ་ནག་གིས་ཨ་རུ་ན་ཅལ་འདི་ད་རྩོད་རྙོག་ཅན་གྱི་ས་ཁུལ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་དེ་གསལ་པོ་ཆགས་བསྡད་ཡོད་ར། གསུམ་པ་དེ་ལ་ཡ་ད་ད་ལྟའི་ཆ་ལ་ཡ་རྒྱ་གར་དང་རྒྱ་ནག་གི་བར་དུ་ལ་ཡ་ད་འཛམ་གླིང་ཆབ་སྲིད་ཀྱི་ནང་ལོགས་ལ་ཡ་གནས་སྟངས་ཅིག་ཡག་པོ་ཅིག་ཡོད་མ་རེད་དམིགས་བསལ་གྱི G20 སྐབས་སུ་ལ་ཡ་ད་ཅིག་གི་ཟློས་གར་དེ་ཆབ་སྲིད་ཀྱི་ཟློས་གར་མང་པོ་ཞིག་འཁྲབ་བསྡད་ཡོད་རེད་ཆབ་སྲིད་ཀྱི་ཟློས་གར་འདིའི་ནང་ལོགས་ལ་ཡ་ཨ་ནི་རྒྱ་གར་འདི་ད་ཅིག། ཟངས་མདོག་གི་ཆ་ནས་རྣམ་པར་རྒྱལ་བ་ཞིག་ལ་ཡང་ངོས་འཛིན་བྱེད་དགོས་བ་རེད་དེ་ལ་ཡང་རྒྱ་ནག་འདོད་བློ་ཅིག་མ་ཁེངས་པའི་གནས་སྟངས་ཆགས་བསྡད་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡང་ད། འདི་འདྲས་ཀྱི་ཐོག་ནས་རྒྱ་གར་ལ་ཡང་ད། རྒྱ་ནག་གིས་ཅིག་སུན་གཙེར་བྱེད་ཡག་གི་ད་གཞི་ནས་གཞི་ལ་ནས་མི་འདུག་ད་རྒྱུ་གཙོ་བོ་དེ་ནི་ད་ལྟ་ས་མཚམས་ཀྱི་རྩོད་རྙོག་དང་འབྲེལ་བ་ཡོད་པའི་ཀྱི་ཐོག་ནས་ས་ཁུལ་མང་པོ་ཅིག་ལ་ཡང་རྒྱ་ནག་གིས་བདག་དབང་རྩོད་དང་རྩོད་བཞིན་པ་དེ་ཆགས་བསྡད་ཡོད་རེད། ཡང་ཁོང་གིས་ས་མཚམས་བདག་དབང་དང་ལོ་རྒྱུས་འབྲེལ་བ་ཡོད་པའི་སྐོར། རྒྱ་དཀར་ནག་གཉིས་ཀྱི་ས་མཚམས་རྩོད་རྙོག་ཞི་འཇམ་བཟོ་དགོས་ན་བོད་ཀྱི་གནད་དོན་གསལ་པོ་བཟོ་དགོས་པ་དེ་གལ་གནད་ཆེ་ཤོས་ཤིག་ཡིན་སྐོར་སོགས་གསུངས་ཡོད་པ་རེད། ད་དེ་བཞིན་གྱི་ཐོག་ནས་ད་ཅིག་ས་མཚམས་བདག་དབང་སྐད་ཆ་བཤད་ཡོང་དུས་ཙམ་པ་ལ་ཡ། ཨ་ནི་ལོ་རྒྱུས་ནང་ལོགས་ལ་ཡང་ལྟ་གར་འགྲོ་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། ཕྱོགས་གཉིས་ཀྱིས་ད་ས་མཚམས་ཀྱི་གྲོས་མོལ་གྱི་ཐོག་ནས་ཐག་བཅད་དགོས་ཡོད་ལབ་དུས་ཙམ་པ་ལ་ཡང་ལོ་རྒྱུས་ཐོག་ལ་ཡང་ལྟ་གར་འགྲོ་དགོས་རེད་ལབ་ཡ་དེ་ཕྱོགས་གཉིས་ཀྱི་ཐོག་ནས་མོས་མཐུན་བྱུང་ཡོད་རེད། ཡིན་པ་ཡིན་ན་ལས་ད་ད་ལྟའི་ཆ་ལ་ཡང་ད་ལོ་རྒྱུས་ཐོག་ནས་སྐད་ཆ་བཤད་ཡ་དེ་ལ་ཡང་ཕྱོགས་གཉིས་རྒྱ་དཀར་ནག་གཉིས་ཅན་གྱི་ད་ཅིག་དེའི་ཐོག་ལ་ཡང་དངོས་གསལ་དོད་པོའི་ཚོར་སྣང་ཤར་གྱི་ཡོད་མ་རེད་ཤར་གྱི་མེད་རྒྱུ་མཚན་གཙོ་བོ་དེ་ད་བོད་ཀྱི་གནད་དོན་འདི་ལ་ཡང་ཐུག་བསྡད་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡང། གོམས་པར་གདའ། མཐར་ཐུག་གི་ཐོག་ནས་ད་རྒྱ་དཀར་ནག་གཉིས་ཀྱི་བར་དུ་ལ་ཡང་མ་འོངས་པ་ལ་ཡང་ད་ས་མཚམས་ཁུལ་ལ་ཡང་རྩོད་རྙོག་འདི་ཨ་ནི་ཞི་འཇམ་འགྲོ་ཡ་ད་རྒྱ་དཀར་ནག་གཉིས་ཅན་གྱི་ད་འབྲེལ་བ་ཅིག་ཡག་པོ་ཅིག་དགོས་ཀྱི་ཡོད་པ་ཡིན་ན་ཨ་ནི་བོད་ཀྱི་གནད་དོན་འདི་སེལ་དགོས་ཡ་དེ་ད་གནད་དོན་གལ་ཆེ་ཤོས་ནང་གི་གལ་ཆེ་ཤོས་དེ་ཆགས་བསྡད་ཀྱི་འདུག་བ་དེ་བྱེད་དུས་ཙམ་པ་ལ་ཡང་ད་ད་རིང་གི་ད་ལྟ་རྩེད་འགྲན་པ་ཡིན་ན་ལས་གང་ལྟར་རྒྱ་གར་གྱི་སུན་གཙེར་བྱེད་ཡ་དེ་གི་ད་རྒྱབ་ལྗོངས་དེ་ཨ་ནི་རྩེད་འགྲན་པ་དེ་དག་ལ་ཡང་བརྣག་པ་བྱས་བ་དེ་འདྲ་གལ་མ་གཏོགས་ཡིན་པ་ཡིན་ནས

ད་ཐེངས་གཅིག་པུ་མ་ཡིན་པར་དེ་སྔོན་ཡང་རྒྱ་གར་ཨ་རུ་ན་ཅལ་མངའ་སྡེ་ནས་ཡིན་པའི་གི་རྩེད་འགྲན་པ་དང་འབྲེལ་ཡོད་མི་སྣ་སོགས་ལ་རྒྱ་ནག་གི་ནང་འགྲོ་རྒྱུ་ཡི་ཐོངས་མཆན་བི་ཟ་མ་སྤྲད་པའི་གི་གནས་ཚུལ་དེ་འདྲ་བྱུང་མྱོང་ཡོད་པ་རེད། རྒྱ་ནག་གཞུང་གིས་ཨ་རུ་ན་ཅལ་གྱི་རྒྱ་གར་མི་སེར་ལ་ཐོངས་མཆན་བི་ཟ་མ་སྤྲད་ནས་ཨ་རུ་ན་ཅལ་བོད་ལྷོ་ཁུལ་གྱི་ས་ཆ་ཡིན་པ་ལ་བརྗོད་ཀྱི་ཡོད་པ་དེ་དང་འབྲེལ་ནས། ཀ་ཤི་མིར་གྱི་ས་ཁུལ་ནས་ཀྱང་འདི་ལྟར་དམ་བསྒྲགས་བྱེད་ཀྱི་ཡོད་པ་བརྗོད་ཡོད་པ་རེད། དེ་མིན་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་རྒྱ་ནག་གི་ས་བཀྲ་གསར་པ་འགྲེམས་སྤེལ་བྱས་པའི་གི་ནང་ད་ལྟ་ཡི་རྒྱ་གར་གྱི་ས་མཚམས་ས་ཁུལ་མི་ཉུང་བ་ཞིག་ས་བཀྲ་དེ་ཡི་ཁོངས་སུ་བཅུག་ནས་རྒྱ་ནག་གི་མངའ་ཁོངས་ཡིན་ཚུལ་བསྟན་ཡོད་པ་དང། དེ་ཡི་ཁོངས་སུ་ཉིས་སྟོང་ཉི་ཤུ་ལོར་རྒྱ་དཀར་ནག་གཉིས་ཀྱི་བར་འཁྲུག་འཛིང་ཤོར་ས་ཀྱི་ཉེ་འདབས་ཀྱི་མངའ་ཁོངས་སོགས་ཀྱང་ཚུད་ཡོད་པ་རེད། སྤྱིར་དེར་མི་ཚེའི་གསར་འགྱུར་དེ་སྙན་སྒྲོན་དགོས་མ་སྒྲོན་ཡིན་རྣམ་པ་ཚོས་ང་ཚོ་ལས་རིམ་ཉན་པ་བཀའ་དྲིན་ཆེ། ཨེ་ཤ་ཡ་རོང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གཞུང་གི་རྒྱབ་སྐྱོར་འོག་ཉེན་ཚབས་ཅན་གྱི་དྲ་ལམ་དེ་དག་གི་ཐོག་ནས་བོད་མི་དང་ཡུ་གུར་བ་དང་ཐེ་ཝན་མི་མང་བཅས་ཀྱི་ལག་ཐོགས་ཁ་པར་གྱི་བརྒྱུད་ལམ་གྱི་ཐོག་ལ་སོ་ཉུལ་དང་ནད་འབུ་གཏོང་བ་སོགས་ཀྱི་ལམ་ནས་གནོད་སྐྱོན་གཏོང་བཞིན་ཡོད་པའི་གནས་ཚུལ་ཐོན། དེ་ཡང་ད་རེས་ཨ་རིའི་ནང་རྟེན་གཞི་བྱས་པའི Velocity ཟེར་བའི་དྲ་ལམ་བདེ་སྲུང་གི་ལས་གྲྭ་དེས་སྙན་ཐོ་ཞིག་བཏོན་ཡོད་པའི་ནང། རྒྱ་ནག་དམར་ཤོག་ཚོགས་པའི་ཐོག་ནས་མི་རིགས་གཞན་ཁག་ཞིག་གི་མི་སྒེར་གྱི་ཁ་པར་གྱི་བརྒྱུད་ལམ་ཐོག་ནད་འབུ་གཏོང་བ་སོགས་ཀྱི་ཐོག་ལ་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གི་རྟོག་ཞིབ་མཛད་བཞིན་ཡིན་པ་མ་ཚད་ཨ་རི་ནང་རྟེན་གཞི་བྱས་པའི་ཝི་ལོ་སི་ཏི་ཟེར་བའི་དྲ་ལམ་བདེ་འཇགས་ཀྱི་ལས་ཁུངས་དེའི་ཐོག་ནས་རྒྱ་ནག་གཞུང་དང་འབྲེལ་ཡོད་ཀྱི Evil Bamboo ཟེར་བ་སོགས་ཉེན་ཚབས་ཆེ་བའི་དྲ་ལམ་དེ་དག་གིས་བོད་མི་དང་ཡུ་གུར་བ་དང་ཐེ་ཝན་བཅས་ཀྱི་མི་སྒེར་དང་ཚོགས་པ་སོགས་ཀྱི་ཐོག་ལ་ལྟ་སྲུང་དང་ནད་འབུ་གཏོང་ཐབས་བྱས་ཏེ་གནོད་སྐྱོན་བཏང་དང་གཏོང་བཞིན་ཡོད་པའི་གནས་ཚུལ་སྤེལ་གདའ། མཐའ་མཇུག་ཏུ་དེ་རིང་པེ་ཅིང་ནས་བོད་དོན་གླེང་བ་ཟེར་བའི་ལེ་ཚན་ཨ་འབྲུག་གིས་སྙན་སྒྲོན་ཞུས་པ་བསྐྱར་དུ་གསན་རོགས། ཉན་མཁན་རྣམ་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་དེའི་ནང་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་གི་ནང་ལ་བྲིས་པའི། གངས་རིན་པོ་ཆེ་ནས་རྗེ་འཚང་རྒྱས་དེ་ཕེབས་མཁན་གྱི་དགེ་འདུན་པ་ཞིག་འཕྲད་པ་དང། དེ་བཞིན་གནས་རི་ཡི་ལྷོ་ངོས་ཀྱི་སླེ་མི་ཡི་བོད་མི་དང་བཙན་བྱོལ་གྱི་ཆོས་ཕྱོགས་ཀྱི་དབུ་ཁྲིད་ཅེས་པའི་གི་ནང་གི་བཙན་བྱོལ་བ་ཡི་ལས་དབང་དང། རྒྱབ་ནས་སོ་ལྟ་བྱེད་མཁན་གྱི་གཅེན་པོ་རྒན་པའི་མཐུ་ནུས་ཞེས་པའི་སྟོད་ཆ་དེ་རྩོམ་པ་པོ་གི་ངོ་སྤྲོད་གནང་དོན་ལ། 随着对喜马拉雅地区的逐渐了解， 我意识到土伯特民族的流散可能不只是指。 一九五九年， 随尊者流亡异国的族人， 还可能包括分布在喜马拉雅地区的藏人。

གནས་རི་དང་གནས་མཆོག་གི་མཚེའུ་སོགས། སྐྱེས་ཆེན་དམ་པ་ཡི་མཛད་རྗེས་ཡོད་ས་ཡི་རྩ་ཆེ་ཡི་གནས་མང་པོ་དག་ཧ་ཅང་ཉེ་པོ་གནས་ཡོད་རུང་དེ་སྔ་བྱུང་མྱོང་མེད་པའི་ཐག་རིང་སླེབས་ཐབས་མེད་པ་ལྟ་བུ་ཞིག་ཏུ་གྱུར་ཡོད་ཅེས་དེ་ཡང་འོད་ཟེར་ལགས་མུ་མཐུད་ངོ་སྤྲོད་གནང་བར 正如康奈尔大学人类学系的学者埃斯汀诺德撰写的文章是对尼泊尔水利发展、 水电建设以及对喜马拉雅水电状况所做的研究中， 电用多多， 现在住了六千几， 那么一笔六零几开吧。 Austin Lord ལགས་ཀྱིས་རྩོམ་ཡིག་ཞིག་བྲིས་ཏེ། དེ་ནི་བལ་ཡུལ་གྱི་ཆུ་ཡར་རྒྱས་དང། ཆུ་གློག་འཛུགས་སྐྲུན་དེ་བཞིན་ཧི་མ་ལ་ཡ་ཡི་ཆུ་ལོག་གི་གནད་དོན་ལ་ཞིབ་འཇུག་ཅེས་པའི་གི་རྩོམ་ཡིག་གི་ནང། རྒྱ་ནག་དང་བལ་ཡུལ་ས་མཚམས་སུ་གནས་པའི་གི་བལ་ཡུལ་གྱི་ཡུལ་མི་ཡི་ནང། མང་ཆེ་བར་རྒྱ་ནག་དང་བལ་ཡུལ་གྱི་ས་མཚམས་ཡུལ་མི་ཡི་ལག་ཁྱེར་ཡོད་པ་དང། ཁོ་ཚོས་ལག་ཁྱེར་དེ་ཁུར་ནས་ས་མཚམས་བརྒལ་ཏེ་རྒྱ་ནག་གི་བོད་ནང་གི་ས་ཁོངས་ཀྱི་རང་བཞིན་ལྡན་པའི་གི་ཉོ་ཚོང་དང་ཡང་ན་སྤུན་མཆེད་ཐུག་འཕྲད་དུ་འགྲོ་ཆོག་གི་ཡོད་པ་ནི་ཧི་མ་ལ་ཡའི་ས་མཚམས་ཁུལ་དུ་ཕན་ཚུན་འགྲོ་རྒྱུག་བྱེད་པའི་གི་ལོ་རྒྱུས་ཀྱི་མ་དཔེ་ལྟ་བུ་འདི་དེང་རབས་ཀྱི་རྣམ་པའི་གི་ཐོག་ནས་མངོན་པ་ཞིག་རེད་ཅེས་དང། ད་དུང་ཉེ་བའི་དུས་ཚོད་ཀྱི་ནང་ལ་རྒྱ་ནག་གིས་བལ་ཡུལ་ལ་མ་དངུལ་འཇོག་པའི་གྱི་དཔེ་མཚོན་དག་ཧི་མ་ལ་ཡ་བརྒལ་ནས་ལག་པ་གཏོང་བ་ཟེར་བའི་ས་མཚམས་བརྒལ་བའི་ཀྱི་རྨང་གཞིའི་འཛུགས་སྐྲུན་གྱི་ལས་གཞི་ཟེར་བ་འདི་ཡིན་པ་དང། ཡང་གྲོང་ཚོ་དེ་ཚོ་ཡི་ཡུལ་མི་རང་ཉིད་ཀྱི་ཉེ་འཁོར་གྱི་ཁོར་ཡུག་ལ་འགྱུར་བ་མགྱོགས་པོ་ཞིག་སོང་པ་འདིར་དགའ་སྣང་དང་ཡང་ན་སེམས་འཚབ་ཀྱང་ཡོང་གི་ཡོད་པར་བརྗོད་འདུག་ཅེས་དང།

ཡིན་ན་ཡང་བཙན་བྱོལ་གྱི་བརྗོད་གཞིའི་ཐོག་ནས་གླེང་སྐབས་གུས་མོས་གཟབ་ནན་བྱེད་ཀྱི་ཡོད་དཔེར་ན་གླི་མིའི་བོད་མིར་མཚོན་ན། ཁོང་ཚོ་བཙན་བྱོལ་བོད་མི་ནང་བཞིན་བརྩི་རྒྱུ་མེད། གང་ལྟར་ཁོང་ཚོ་རང་ཉིད་ཀྱི་ཁྱིམ་གཞིས་སུ་འཚོ་བ་བྱས་ནས་ཡོད་པ་དང། རང་ཉིད་ཀྱི་ཁྱིམ་གཞིས་མེད་པ་ཆགས་མེད་ལ། ཕ་ཡུལ་དང་ཁ་བྲལ་ནས་བཙན་བྱོལ་གྱི་དཀའ་སྡུག་ཚད་མེད་མྱོང་དགོས་བྱུང་མེད། ཁོང་ཚོ་ཡི་ནང་གི་མང་པོ་སྤུ་ཧྲེང་ཚུད་པའི་གི་དེ་མིན་ས་ཆར་འཚོ་ཐབས་ཀྱི་ཆེད་དུ་བསྐྱོད་ཡོད་རུང། ཁོ་ཚོ་ཡི་རྩ་བ་ནི་སྔར་རྒྱུན་བཞིན་གླི་མི་རང་རེད། ཡང་དེར་སྔར་རྒྱུན་བཞིན་འགྱུར་ལྡོག་མང་པོ་ཞིག་སོང་མེད་པ་སྟེ། ཕྱི་ནས་ཡོང་མཁན་གྱི་བཅིངས་འགྲོལ་ཟེར་བ་བཏང་མེད་པ་དང།

ནུབ་པ་རིན་པོ་ཆེ་ཡི་ཕ་ཡུལ་ནི་ལྷ་ས་ཡིན་རུང། སྐུ་ཚེ་ཡི་གླང་པོ་ཡི་ནང་ལྷ་ས་ནས་ཞལ་མ་བྲལ་ཀ་མེད་བྱུང་བ་དང། ཡང་དུས་དེ་ནས་བཟུང་ཕྱིར་ལོག་ཕེབས་ཐུབ་ཀྱི་མེད་པ་རེད། གལ་ཏེ་ཆག་སྒོ་ཆེན་པོ་དེ་འདྲ་ཞིག་འཕྲད་མེད་ན། ཁོང་རྣམ་པ་ཉེ་འཁོར་རྒྱལ་ཁབ་ཏུ་ཕེབས་ནས་སྐུ་ཚེ་ཡི་དུས་མཇུག་དེ་སྐྱེལ་གནང་གི་མ་རེད། དེར་བརྟེན་ཁོང་རྣམ་པ་ནི་དོན་ངོ་མ་ཡི་བཙན་བྱོལ་བོད་མི་རེད། ད་དུང་རྗེས་སུ་ཕ་ཡུལ་ནས་གཞན་ཡུལ་དུ་བསྐྱོད་མཁན་གཞོན་སྐྱེས་བཙན་བྱོལ་བ་ཡང་བྱུང་ཡོད་པ་དཔེར་ན། སྤྱན་སྔ་རིན་པོ་ཆེ་དང་སེངྒེ་བསྟན་འཛིན་རིན་པོ་ཆེ་ཡང་མི་རབས་གསར་པ་ཡི་བཙན་བྱོལ་བོད་མི་རེད། གནས་སྟངས་ངེས་ཅན་ཞིག་གི་ཐོག་ནས་ཞུ་བ་ཡིན་ན། ཁོང་རྣམ་པ་ཡི་ཆོས་བརྒྱུད་ནི་ཁོང་རྣམ་པ་བཙན་བྱོལ་དུ་ཕེབས་དགོས་བྱུང་བའི་ཀྱི་ཁྲོད་ནས་བཙན་བྱོལ་དུ་གནས་ཤིང། ད་དུང་ཧི་མ་ལ་ཡའི་རི་ཁུལ་དུ་ཁྱིམ་གཞིས་ཆུང་ཆུང་དེ་སྲུང་ནས་ཡོད་པའི་ཀྱི་རང་རིགས་རྣམས་ལ་ཁེ་ཕན་བསྐྲུན་ཐུབ་པ་བྱུང་བ་དང། དེ་བཞིན་དེ་ལས་རྒྱང་ཐག་རིང་བའི་ཀྱི་གཞན་ཡུལ་གྱི་ལས་འབྲེལ་ཡོད་པ་ཚོ་ལ་ཡང། ཁྱེད་ཕན་ཚུན་ཐུག་པ་བྱུང་བ་འདི་ནི་ལས་དབང་གི་དམིགས་བསལ་བཀོད་སྒྲིག་ཅིག་ཆགས་ཀྱི་ཡོད། འདི་ལྟ་བུ་ཡི་བཙན་བྱོལ་གྱི་ལས་དབང་འདིས་མ་འོངས་པར་འགྲོ་ཕྱོགས་གང་འདྲ་ཞིག་ཡོང་གི་ཡོད་མེད་ཀྱི་ཐད་ལ་ད་དུང་ཞིབ་འཇུག་པ་དང་འབྲེལ་ཡོད་དོ་ཁུར་གནང་མཁན་གྱིས་དེ་བས་གཏིང་ཟབ་པའི་ཀྱི་བརྟག་ཞིབ་དགོས་ཀྱི་ཡོད་ཟེར་འོད་ཟེར་ལགས་རྩོམ་ཡིག་གི་ནང་དེ་འདྲ་བཀོད་ཡོད་པ་རེད། རྩོམ་ཡིག་འདི་བོད་བསྒྱུར་བྱེད་མཁན་སྒྲོལ་དཀར་ལགས་དང་སྙན་སྒྲོན་འོག་མ་བསྐྲུན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ། ཅེས་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིན་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཕྲན་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལགས། དེ་རིང་གི་རྩོམ་སྒྲིག་འགན་འཛིན།